གཞན་ནི་མ་བྱས་ནས་ཤིང་བརྡ་སྦྱོར་བའི་ཚེ་ན་ཤིང་མ་ཡིན་དེ་ཤིང་མ་ཡིན་ལ་ཤིང་མེད་པ་ལ་བརྡ་དངོས་སུ་སྦྱོར་བ་བྱས་པ་མ་ཡིན་པར་ཐལ་ཟེར་སོང་ང། ཤིང་བརྡ་སྦྱོར་བ་དེའི་ཚེ་ན་ཤིང་མ་ཡིན་ལ། ཤིང་མེད་པ་གོ། མེད་དགག་གི་གཞན་སེལ་ཁོ་ལ་བརྡ་སྦྱོར་བ་བྱས་པ་མ་ཡིན་པ་ཐལ། ཤིང་ཞེས་པའི་སྒྲ་རྣམས་ལས། ཤིང་དེ་ཤིང་མ་ཡིན་ལས་ལོག་པར་དངོས་སུ་རྟོགས་པ་ཉིད་ཀྱིས་ཞེས་སོང་ང། དེ་ལྟར་ཤིང་ཞེས་པའི་སྒྲ་དེ་སྦྱར་བ་ལ་བརྟེན་ནས།

མོ་གོ་རོ་ཨང། མོ་གོ་ན་ཡ་གི་དི་གར་སི་ཡ་རེ། གཞི་དི་ཤིང་དུ་ངེས་པའི་བློས་བྱས་པར་བ། ཤིང་མ་ཡིན་ལས་ལོག་ཤིང་མ་ཡིན་པ་ལས་ལོག་པ་གོ། རྣམ་པ་ཤར་སོང་ན་དགག་སྒྲུབ་ཀྱི་རྟོག་པ་དབྱེ་དཀའ་བ་སིག་མ་ཡིན་པ་དང། བྱས་ཙང། ལོག་པ་ཁོའི་རྣམ་པ་ཤར་ན་ལོག་པའི་སི་དེ་དག་འགྱུར་པོ་ལ་བ་རེ་ཡང་དི་ལོག་པ་ཁོའི་རྣམ་པ་ཤར་ན་རེ་བ་ཡིན་དི་དག་གོ་ལོག་པ་ཁོ་ན་དངོས་སུ་མ་རྟོགས་བར་བ། ཤིང་དི་ཤིང་མ་ཡིན་པ་ལས་ལོག་པ་ཡིན་པ་གོ་དངོས་སུ་མ་རྟོགས་བར་བ། འོ།